དེར་ང་དེ་ཡང་ད་སྨན་བཅོས་བྱས་བྱས་མེ་ཡོ་ཧོ་སྤི་ཏལ་དེ་ད་སྔོན་མ་ཧ་ལམ་ལོ་བཅུ་གྲངས་ཕྱིན་པ་རེད་ང་དེ་དུས་དུས་ལ་བརྟག་དཔྱད་བྱས་བྱས་ཡོང་བསྡད་ཀྱི་ཡོད་རེད། ཨན་ད་ད་ནས་དེ་ད་ཟླ་ཉིན་གཏན་འཁེལ་བ་ཡིན་གཅིག་སྨན་བཅོས་ཡུན་རིང་སྨན་བཅོས་བྱས་ཡག་གཅིག་ཨན་གང་ཡིན་དེ་ལྒང་པའི་སྨན་བཅོས་བྱས་ཡག་གཅིག་འདུག་ཟེར་ནས་ད་དེར་དེ་ཡུན་རིང་ཞིག་འདུག་བསྡད་རྒྱུ་བྱུང།

བོད་མི་རིགས་ཀྱི་ངོ་བོའམ་ཁྱད་ཆོས་བཟང་པོའི་ཁྱད་ཆོས་ཡོད་བསྡད་པ་འདི་མཚོན་ཐུབ་པ་ཅིག་དང། མི་རབས་ནས་མི་རབས་འདི་འདྲས་ཀྱི་དང་བཟང་པོའི་ཁྱད་ཆོས་ཡོད་བསྡད་པ་འདི་མི་རབས་ནས་མི་རབས་བར་རྒྱུན་འཛིན་ཐུབ་ཡག་ཅིག་གི་དེ་འདུག་འབད་བརྩོན་བྱེད་ཀྱི་ཡོད་ཟེར་ནས་འདུག་བཤད་པ་དེ་ང་ཧ་ཅང་དགའ་པོ་བྱུང།

དུས་རབས་ཅིག་བྱུང་པ་རེད་དེ་ཡིན་ནའི། ང་ཚོ་བོད་རྒྱ་ཆེ་མི་མང་གིས་ཅིག་དངོས་གནས་སྙིང་སྟོབས་ལྷག་བསམ། ཨེ་ནི་རྣམ་དཔྱོད། དེ་དངོས་གནས་ཅིག། མི་རབས་ནས་མི་རབས་མུ་མཐུད་ནས་རྒྱུན་འཛིན་བྱས་ཡོད་ལ། གཙོ་ཆེ་ཤོས་གཞིས་ལུས་རྒྱ་ཆེ་མི་མང་དེ་དེ་ཧ་ལས་པ་རེད། དཀའ་ངལ་ཞེ་པོ་ཆེ་བ་རེད། དངོས་གནས་སྲོག་གི་ཉེན་ཁ་ཡོད་བསྡད་པ་ཞིག་རེད།

ཨེ། ད་དུང་ཡིན་ན་ཡང། ད་ང་རང་ཚོ་དེ་སྔ་དེ། བཙན་བྱོལ་ལ་ཐོག་མར་སླེབས་པའི་ཁ་ཐུག་ལ། ད་ཧ་ལམ་ཧ་ལམ། ངོ་ཤེས་པ་ས་དང་གནམ་མ་གཏོགས་མེད་པའི་དུས་ཚོད་འདི་ཅིག་ད་བྱུང་བ་རེད། རེད་དེ་ཡིན་ནའི་ང་རང་ཚང་མ་ལོག། དངོས་གནས་བདེན་པ་ལ་ཡིད་ཆེས་བྱས། དྲང་པོ་དྲང་བཞག། ལྷག་བསམ་རྣམ་དག་བྱས་ནས་དེ་འདྲའི་ཆེད་དུ་ད་སོ་སོས་ཡིད་ཆེས་བྱས་བྱས། དཀའ་ངལ་ག་རེ་བྱུང་བ་ཡིན་ནའི་གདོང་ལེན་བྱས་ནས་ད་འདུག་བསྡད་པ་རེད། ད་ད་ཆ་ང་ཚོ་ལོ་བཅུ་ཕྲག་ཁ་ཤས་ཕྱིན་པའི་གཞུག་གུ་ང་ཚོ་རྐང་པ་ཅིག་ཚུགས་བསྡད་ཡོད་རེད། ད་དེ་འདྲ་ཡིན་དུས་ད་ཅིག་སོ་སོས་འབད་བརྩོན་བྱས་ནས་ང་ཚོ་ཐབས་ཤེས་སྤྲད་པ་ཡིན་ན་ཅིག་ད། ངོ་ཤེས། གྲོགས་པོ། རྒྱུས་ཡོད། ཅན་མང་པོ་ཞིག་ད་ཡོད་པ་ཡིན་དུས་ཙ་ནས་ང་ཚོ་ཏན་ཏན་ང་ཚོ་གང་ལ་གང་འཚམས་ཀྱི་ད་ཕྱོགས་གཅིག་ནས་ང་ཚོ་བོད་ཀྱི་གནས་སྟངས་ག་འདྲ་ཡིན་པ་གསལ་བཤད་བྱས་ལྷག་པར་བོད་ཀྱི་ནི་ཆོས་དང་རིག་གཞུང་ག་འདྲ་ཞིག་ཡོད་བསྡད་པ་ད་དེ་ཅིག་དངོས་གནས་ཅིག་ད་ང་ཚོ་གྲོགས་པོ་ཚོས་ཅིག་གསལ་རྟོགས་ཐུབ་པ་བྱེད་ཡག་དཔེ་གལ་ཆེན་པོ་རེད་འདུག་བ།

ཨན། འདིའི་གཞི་མ་འདི་བོད་ཡིག་རེད་བྱས་ཙང་གཞོན་སྐྱེས་ཚོས་བོད་ཡིག་ལ་ཡར། མ་གཞི་ད། ང་ཚོ་གནས་སུ་བཙན་བྱོལ་ལ་ཡོད་པའི་བོད་མི་ད་ག་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་པའི་བོད་མི་ཚོས་མི་བོད་ཡིག་གི་ཐོག་ལ་ཡར་དོ་སྣང་རོགས་ཐུགས་ས་ད་བྱེད་བསྡད་ཀྱི་ཡོད་སློབ་སྦྱོང་ད་བྱེད་བསྡད་ཀྱི་ཡོད་རེད་ད་འདི་ང་ཚོས་ལྷོད་ཡངས་མ་སོང་ཅིག།